ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲིའི་གསུང་འཕྲིན་སྩལ་གནང་མཛད་ཡོད་པ་དང། བོད་གཞིས་བྱེས་གཉིས་ཀྱིས་ལོ་སར་དགའ་སྟོན་གནང་བཞིན་པ་ལྟར། འདི་གར་ཨོ་སི་ཁྲུ་ལི་ཡའི་ནང་ཡོད་པའི་བོད་མི་ཚོས་ཀྱང་བོད་ཀྱི་ལོ་སར་སྲུང་བརྩི་གནང་གི་ཡོད་པ་རེད། དེ་ཡང་ཐོག་མར་བོད་མི་ཡི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བོད་ཀྱི་ལོ་སར་གྱི་ངོ་བོ་དང། བོད་རང་གི་ཐུན་མོང་མ་ཡིན་པའི་རིག་གཞུང་གི་གལ་གནད། ལྷག་པར་དུ་རྒྱུན་དུ་ནས་བྱམས་སྙིང་རྗེ་སྒོམ་རྒྱུ་གལ་ཆེན་ཡིན་སྐོར་སོགས་བཀའ་སློབ་དང་གསུང་འཕྲིན་འདི་འདྲ་ཞིག་གནང་འདུག། ང་རང་ཚོ་ལོ་གསར་པ་ད་རན་གྱི་ཡོད་རེད་ཅེས་ང་རང་ཚོ་གཅིག་གིས་ད་ཕལ་ཆེར་དེ་ཕལ་ཆེར་ལུང་པ་ག་ས་ག་ལ་མེད་འགྲོ New Year Happy Year གསར་པ་ཅིག

ཕལ་ཆེར་ཡོང་གི་རེད། གང་ལྟར་འགྱུར་བ་ཞེ་པོ་ཅིག་འགྲོ་བསྡད་ཀྱི་འདུག་ག་ཨེ་ནི་བོད་པའི་ཅིག་རིག་གཞུང་དང་གོམས་གཤིས་དེ་འདྲ་ལ་ཡང་མི་རིགས་གཞན་དག་དེ་འདྲས་ཀྱི་དོ་སྣང་རབ་ཆེ་དེ་ཡོང་གི་ཡོད་རེད། བྱས་ཙང་ང་རང་ཚོ་ད་སོ་སོའི་བོད་རང་གི་ལུགས་སྲོལ་གྱི་ཅིག་ལོ་སར་གྱི།

ཨོ་སི་ཀྲུ་ལི་ཡ་ཡི་ནང་ཡོད་པའི་བོད་མི་ཚོས་ཀྱང་ལོ་ལྟར་བོད་ཀྱི་ལོ་སར་སྲུང་བརྩི་དང། དུས་རྒྱུན་གླིང་ཀ་སོགས་ལ་སྤྲོ་སྐྱིད་གཏོང་སྲོལ་ཡོད་ཀྱང། འདི་ལོ་ཨོ་སི་ཀྲུ་ལི་ཡ་ཡི་ནང་ནེའུ་སོག་ཐོ་ཝཱ་ལིའི་མངའ་སྡེས་གཙོས་པའི་མངའ་སྡེ་མང་ཆེ་བ་ཡི་ནང། དུས་ཡུན་བདུན་ཕྲག་གཅིག་ལྷག་ཙམ་རིང་ཆར་པ་ཤུགས་ཆེན་འབབ་རྐྱེན། ཁང་པའི་ཕྱི་ལོགས་སུ་ལོ་སར་གཏོང་ཐུབ་ཀྱི་མེད་པ་རེད། ཨོ་སི་ཀྲུ་ལི་ཡ་ཡི་རྒྱལ་ས་ཁེམ་རཱ་ཡི་ནང་ཁེམ་རཱ་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་འོག། སྐུ་ཚབ་དོན་གཅོད་གཙོས་པའི་བོད་མི་དང། ཕྱི་རྒྱལ་གྱི་སྐུ་མགྲོན་མང་པོ་ཞིག་མཉམ་ཞུགས་ཀྱིས། ཡིན་ན་འཛོམས་པའི་སོགས་བོད་ཀྱི་ལོ་གསར་སྲུང་བརྩི་གཟབ་རྒྱས་ཤིག་གནང་འདུག། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།